ཝཱ་ར་ནཱ་སི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཆེན་མོ་ཟུར་པ་དགའ་ལྡན་ཤར་རྩེ་ཕུ་ཁང་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཐུགས་དམ་ལ་བཞུགས་འདུག་ཝཱ་ར་ནཱ་སི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཆེན་མོ་ཟུར་པ་དགའ་ལྡན་ཤར་རྩེ་ཕུ་ཁང་ཁམས་ཚན་གྱི་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་དགོང་དྲོ་དགུང་གྲངས་དྲུག་ཅུ་རེ་དགུའི་ཐོག་དགོངས་པ་རྫོགས་ཏེ་ཕྱི་ཟླ་དང་པོའི་ཚེས་སུམ་ཅུ་བར་ཉིན་གྲངས་བཅོ་བརྒྱད་རིང་སྐུ་ཕུང་ལ་དྲི་མ་མེད་པ་དང་སྐུའི་གཟི་མདངས་ཀྱང་མ་ཉམས་པར་ཐུགས་དམ་ལ་བཞུགས་གནང་འདུག་ཟླ་བ་དེའི་ཕྱི་ཚེས་སུམ་ཅུ་ཉིན་ཐུགས་དམ་གྲོལ་ཏེ་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་མཁའ་རི་མཁན་སྤྲུལ་བསྟན་འཛིན་བློ་བཟང་རིན་པོ་ཆེ་མཆོག་གིས་ལས་སློབ་མཛད་དེ་བླ་སྤྲུལ་དགེ་བཤེས་རྣམས་ཀྱིས་ཞུགས་འབུལ་སྦྱིན་སྲེག་མཛད་གནང་འདུག་དགེ་བཤེས་ལགས་དང་གཟིམ་ཤག་གཅིག་པ་ཡིན་པ་མཁའ་རི་མཁན་སྤྲུལ་བསྟན་འཛིན་སྙན་གྲགས་རིན་པོ་ཆེ་མཆོག་ནས་ངོ་སྤྲོད་གནང་གསལ་བྱས་ན་དེ་སྔོན་ཏོག་དབྱིབས་ནད་ཡམས་སྐབས་དགེ་བཤེས་ལགས་ལ་སྐུའི་སྙིང་མི་བདེ་བའི་སྙུན་གཞི་ཕྲན་བུ་ཞིག་བྱུང་སྟེ་སྨན་ཁང་ལ་གཤག་བཅོས་གནང་དགོས་བྱུང་ཡོད་པ་དང་ཉེ་ཆར་ཡང་དབུགས་བསགས་པའི་དཀའ་ངལ་ཞིག་འཕྲད་དེ་སྨན་ཁང་ལ་བསྟན་ཡོད་ཀྱང་མཐར་དགོངས་པ་རྫོགས་ཡོད་པ་རེད་དེ་དོན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་སྙན་གསན་སྒྲོན་འབུལ་ཞུས་ཡོད་པ་རེད་དགེ་བཤེས་ལགས་ནི་རྒྱུན་དུ་ཐུགས་གཤིས་བཟང་བ་དང་ཡི་དམ་གསང་བདེ་འཇིགས་གསུམ་དང། བླ་མའི་རྣལ་འབྱོར་སོགས་ཀྱི་ཉམས་བཞེས་གཙོ་བོ་གནང་མཁན་ཞིག་ཡིན་པ་དང་དགེ་བཤེས་ལགས་དེ་སྔོན་སྨན་ཁང་དུ། གཤག་བཅོས་གནང་བའི་སྐབས་ཐོག་མར་དངངས་སྐྲག་དང་ཟུག་གཟེར་བརྒྱབ་པ་སོགས་བྱུང་ཡང་རྗེས་སུ་བདག་གཞན་མཉམ་བརྗེའི་བློ་དང་གཏོང་ལེན་གྱི་ཉམས་བཞེས་གནང་བར་བརྟེན་ནས་འཇིགས་སྣང་དང་ཟུག་གཟེར་རྒྱག་པ་སོགས་དེ་དག་མེད་པར་གྱུར་ཡོད་པ་སོགས་ངོ་སྤྲོད་གནང་སོང།
ད་ནམ་རྒྱུན་ཐུགས་གཤིས་ད་མི་ཚང་མའི་ཁ་གཅིག་མཐུན་རེད་འདི་ལ་ཐུགས་ཧ་ཅང་གི་ཉམ་ཆུང་ཡིན་པ་དང་བཟང་པོ་ཞེ་པོ་ཅིག་ཡིན་པའོ་དེ་འདྲས་ཅིག་རེད་ཨ་ནི་ནམ་རྒྱུན་ད་ནམ་རྒྱུན་སྤྱིར་བཏང་མངོན་གསལ་དོད་པོ་བྱས་ནས་ང་ཚོ་ཕྱི་ལོགས་ལ་ཅིག་སྒོམ་གི་བྱེད་གི་རེད་འདྲའོ་དེ་འདྲས་གང་ཡོད་མ་རེད་ཨ་ནི་ནམ་རྒྱུན་ཅིག་ཞལ་འདོན་གནང་ཡ་དང་དེ་ཚོ་ཡིན་ན་གསང་བདེ་འཇིགས་གསུམ་ག་ཞལ་འདོན་གནང།

ལོ་གཅིག་དང་ཕྱེད་ཀའི་སྔོན་ལ་གཤག་བཅོས་བཏང་བའི་སྐབས་ལ། ཐོག་མར་གཤག་བཅོས་བཏང་དུས། ད་གཤག་བཅོས་བཏང་དུས་སུ་ཡིན་ན་མི་འདུག་ད་གཤག་བཅོས་ཁང་ལ་ཡར་སླེབས་འདི་འདྲ་བྱེད་དུས། ཨ་ནི་སེམས་ལ་དངངས་སྐྲག་འདུག་ཨ་ནི་ཁོང་ཚོས་ཅིག་སྨན་སྦྱོར་དང་འདྲ་མ་འདྲ་དེ་འདྲ་བྱེད་དུས། ན་ཟུག་དེ་འདྲ་འདུག་ཨ་ནི་ཕྱིས་སུ་གཏོང་ལེན་དང་དེ་འདྲས་ལ་བསམ་བློ་ཅིག་བཏང་ཡིན་ན་ཚ་ཡ་མི་འདུག་དངངས་སྐྲག་ཡ་མི་འདུག།

ཡར་གཅིག་ཕུལ་དགོས་ཡ་འདྲ་དང་གྲྭ་ཚང་དང་ཁམས་ཚན་དང་འདོ་བ་ལ་ཨ་ནི་གཅིག་དགོན་པ་གྲྭ་ཚང་ཁག་ལ་གཅིག་བསྙེན་བཀུར་ཞུ་དགོས་ཡ་འདྲ་དེ་འདྲས་གཅིག་གསུངས་སོང་ལ་དེ་འདྲས་ཀྱི་འཆར་གཞི་གཅིག་དང་པོ་ནས་བསྒྲིགས་བཞག་ཡོད་རེད།
སྤྱིར་དགའ་ལྡན་ཤར་རྩེ་ཕུ་ཁང་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་སྟོད་མངའ་རིས་ཧོར་གྲོ་ཤོད་དུ་ཡབ་ཀརྨ་ཚེ་བརྟན་དང་ཡུམ་ཚེ་རིང་ཆོས་སྒྲོན་གཉིས་ཀྱི་སྲས་སུ་སྐུ་འཁྲུངས་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་མཁའ་རི་རིན་པོ་ཆེ་རྗེ་བཙུན་བློ་བཟང་ཆོས་འཕེལ་དཔལ་བཟང་པོ་མཆོག་དགའ་ལྡན་ཤར་རྩེ་མཁན་པོ་གནང་བའི་སྐབས་ཤར་རྩེ་གྲྭ་ཚང་དུ་སྒྲིག་ཞུགས་གནང་སྟེ་ཐོག་མར་བསྡུས་གྲྭ་ནས་བཟུང་གཞུང་ཆེན་པོ་བཀའ་པོད་ལྔ་ལ་གསན་བསམ་སློབ་གཉེར་མཐར་ཕྱིན་པར་མཛད་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་གདན་ས་ཆེན་པོ་གསུམ་གྱི་ཆོ་འཕྲུལ་སྨོན་ལམ་ཆེན་མོར་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་འཇོག་གནང་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་དཔལ་ལྡན་རྒྱུད་སྟོད་གྲྭ་ཚང་དུ་སྔགས་རམས་པའི་དམ་བཅའ་འཇོག་གནང་མཛད་པ་མ་ཟད། ཕྱི་ལོ་ཉིས་སྟོང་བཅུ་མེད་ལྔ་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དཔལ་ལྡན་རྒྱུད་སྟོད་གྲྭ་ཚང་གི་ཚོགས་མགོན་དུ་ཞབས་སོར་འཁོད་དེ་གསང་སྔགས་རྡོ་རྗེ་ཐེག་པའི་རྩོད་རྒྱུགས་ཆེན་མོ་བཞེས་པའི་སྐབས་དགེ་བཤེས་སྔགས་རམས་པའི་མཚན་གནས་དང་པོ་བཞེས་གནང་འདུག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་ཡོངས་འཛིན་རྣམ་གཉིས་སྐྱབས་རྗེ་ཟོང་རིན་པོ་ཆེ་སྐྱབས་རྗེ་ཛེ་སྨད་རིན་པོ་ཆེ་སྐྱབས་རྗེ་མཁན་ཟུར་བླ་ཏི་རིན་པོ་ཆེ་སོགས་ཀྱི་དྲུང་ནས་བཀའ་ཆོས་མང་པོ་གསན་བཞེས་མཛད་པ་དང་མཁར་རི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་ཆོས་འཕེལ་མཆོག་དང་མཁན་ཟུར་རིན་པོ་ཆེ་རྗེ་བཙུན་བྱམས་པ་ཡེ་ཤེས་མཆོག་ལྷག་པར་དུ་མཁན་ཟུར་རིན་པོ་ཆེ་རྗེ་བཙུན་དཀོན་མཆོག་ཚེ་རིང་སོགས་དཔེ་ཁྲིད་དགེ་རྒན་དུ་གཙོ་བོར་བསྟེན་གནང་མཛད་འདུག། ཁོང་གིས་སྤྱི་ཚོགས་ཞབས་ཞུའི་ངོས་ནས་ཞུས་པ་ཡིན་ན། གྲྭ་ཚང་གི་དཔེ་ཁྲིད་དགེ་རྒན་དང་ཕུ་ཁང་ཁམས་ཚན་གྱི་དབུ་མཛད་ལོ་མང་གནང་བ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ནས་ཕྱི་ལོ་ཉིས་སྟོང་བར་ཝར་ན་སི་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་དགེ་རྒན་གནང་འདུག་དེ་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ཝར་ན་སི་གཙུག་ལག་སློབ་གཉེར་ཁང་གི་དགེ་ལུགས་རང་གཞུང་གི་གཏན་འཇགས་སློབ་དཔོན་དང་ཕྱི་ལོ་ཉིས་སྟོང་བཅུ་མེད་གཉིས་ལོར་སློབ་དཔོན་རྒན་པ་ཕྱི་ལོ་ཉིས་སྟོང་བཅུ་མེད་དགུ་ལོར་ཉེ་བའི་སློབ་དཔོན་ཆེན་མོ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་སློབ་དཔོན་ཆེན་མོ་བཅས་ཀྱི་མཚན་གནས་རིམ་པར་བཞེས་གནང་འདུག། དགེ་ལུགས་རང་གཞུང་གི་འཛིན་རིམ་མཐོ་དམན་བར་གསུམ་ལ་གཞུང་ཆེན་ཁག་གི་སློབ་ཁྲིད་དང། ཕྱི་ལོ་ཉིས་སྟོང་བཅུ་མེད་ལྔ་ནས་ཉིས་སྟོང་ཉི་ཤུ་བར་ལོ་བཅོ་ལྔའི་རིང་དགེ་ལུགས་སྤྱི་ལས་ཁང་གི་འགན་འཛིན་དང་དགེ་ལུགས་སྤྱི་ལས་ཁང་གི་ཚོགས་གཙོ་ཡང་ཐེངས་གཉིས་གནང་བ་དང་དེ་བཞིན་ཝར་ན་གཙུག་ལག་སློབ་གཉེར་ཁང་གི་ཆོས་བརྒྱུད་ཆེན་པོ་བཞིའི་རང་གཞུང་སྡེ་ཚན་གྱི་འགན་འཛིན་སོགས་རིམ་པར་གནང་འདུག་གཞན་ཡང་རྒྱལ་སྤྱི་དང་རྒྱ་གར་ནང་གི་བགྲོ་གླེང་ཚོགས་འདུ་མང་པོའི་ཐོག་གཙོ་སྐྱོང་ཐེངས་མང་གནང་བ་དང། གླེང་སློང་དང་གཟུ་དཔང་དཔྱད་རྩོམ་སྒྲོག་སྦྱང་སོགས་ཀྱི་ཆ་ཤས་བླངས་པ་མ་ཟད་རྒྱ་གར་ལྷོ་ཕྱོགས་གདན་ས་ཆེན་པོ་དགའ་ལྡན་དང་ཝར་ན་གཙུག་ལག་སློབ་གཉེར་ཁང་དཔལ་ས་སྐྱའི་རྫོང་གསར་བཤད་གྲྭ་དང་ལ་དྭགས་གཙུག་ལག་སློབ་གཉེར་ཁང་མོན་ཏཱ་ཧུང་མཐོ་རིམ་སློབ་གཉེར་ཁང་སོགས་སུ་གསུང་བཤད་སྐབས་ཀྱི་དཔྱད་རྩོམ་མི་ཉུང་བ་ཞིག་རྩོམ་སྒྲིག་མཛད་པ་མ་ཟད་རྒྱུན་དུ་ཐུགས་རྒྱུད་བཟང་ཞིང་ཉམས་བཞེས་ལ་གཙོ་བོར་བརྩོན་པ་སོགས་གཟེངས་སུ་ཐོན་པའི་མཛད་རྗེས་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཝར་ནཱ་སི་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་ཁོང་ལ་གཟེངས་བསྟོད་ཕྱག་འཁྱེར་ཡང་ཕུལ་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།